ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཊོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཅིག་རེས་གཟའ་ཕུར་བུའི་ལས་རིམ་འདི་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང། གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ། ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་ནི་ཏི་ཤི་ཀུ་མར་མཆོག་ལ་མཇལ་ཁ་མཛད་པའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། བོད་མི་སྤྱི་འཐུས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་ཕྱིར་འགྱངས་བྱས་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། རྔ་བ་ཀིརྟི་དགོན་པའི་དགེ་བའི་བཤེས་གཉེན་ཆེན་མོ་གཙོས་ཚང་བློ་བཟང་བརྩོན་འགྲུས་མཆོག་དགོངས་པ་རྫོགས་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། དམིགས་བསལ་བཅར་འདྲིའི་ལེ་ཚན་ནང། རྒྱ་གར་ནང་མཁའ་ལམ་འགྲིམ་འགྲུལ་གྱི་གནམ་གྲུ་འདྲ་མིན་གྱི་གནམ་ཐང་ནང་འགན་འཛིན་གྱི་ཕྱག་ལས་གནང་མྱོང་ཡོད་པ་དང་ད་ལྟ་རྒྱ་གར་ནང་གི Vistara ཞེས་པའི་མཁའ་འགྲུལ་འགྲུལ་སྐྱེལ་གནམ་གྲུའི་ལས་ཁང་གི་ལ་དྭགས་གླེ་གནམ་ཐང་འགན་འཛིན་བློ་བཟང་གྲགས་པ་ལགས་སུ་ལས་རིགས་དེའི་ནང་ཐོག་མར་འཛུལ་ཞུགས་གནང་སྟངས་དང། ལས་རིགས་དེའི་ཐུན་མོང་མ་ཡིན་པའི་དགོས་མཁོ་ཇི་ཡོད་སོགས་སྐོར་བཀའ་འདྲི་ཞུས་པར་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནད་དོན་ཞེས་པའི་ལེ་ཚན་ནང་ཡུ་རོབ་རྒྱལ་ཁབ Austria ནང་བོད་མི་དྲུག་བརྒྱ་ཙམ་ཡོད་པ་རྣམས་ནས་བོད་དོན་ཞུ་གཏུག་ཐབས་ཇུས་དང་ལས་འགུལ་སྤེལ་ཕྱོགས་ལྷག་པར་དུ་ཡུ་རོབ་སྤྱི་མཐུན་ངོས་ནས་ཀྱང་ཨ་མི་རི་ཀ་དང་གཅིག་མཐུན་གྱི་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་ཁྲིམས་འཆར་ཞིག་བཏོན་རྒྱུའི་ཐད་ལ་ཞུ་གཏུག་ལས་འགུལ་སྤེལ་ཕྱོགས་སོགས་སྐོར་ཨོ་སྟེ་རེ་ཡའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཞོན་བསམ་འཕེལ་དོན་གྲུབ་ལགས་སུ་བཀའ་འདྲི་ཞུས་པའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་རྒྱུ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་པའི་གོང་དེར། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་ནི་ཏི་ཤི་ཀུ་མཱར་མཆོག་ལ་མཇལ་ཁ་བསྩལ་བའི་སྐོར་བློ་བྷེ་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྔོན་ལ་སྙན་སྒྲོན་ཞུ་བ་ཡིན།
རྒྱ་གར་བི་ཧར་མངའ་སྡེའི་ནང་གི་གནས་མཆོག་རྡོ་རྗེ་གདན་དུ་བི་ཧར་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་ནི་ཏི་ཤི་ཀུ་མཱར་ལགས་ཀྱིས། སྤྱི་ཟླ་བཅུ་གཉིས་པ་གི་ཚེས་བབ་ཉེར་གཅིག་གི་ཉི་མ་བོད་མི་གི་དབུ་ཁྲིད ྋགོང་ས་མཆོག་ལ་མཇལ་ཁ་བཀའ་སློབ་ཞུས་ཡོད་ཅིང། སྐབས་དེར་མངའ་སྡེའི་སྤྱི་ཁྱབ་བློན་ཆེན་ལགས་དང་ལྷན་བཅར་གནང་ཡོད་པས།

སྤྱིར་རྒྱ་གར་གྱི་ནང་དང་སྒོས་སུ་བི་ཧར་མངའ་སྡེ་གྱི་ནང་རྐྱེན་ངན་བར་ཆད་མི་ཡོང་རྒྱུ་མ་ཟད། བློན་ཆེན་གང་ཉིད་དང་མངའ་སྡེ་གྱི་མི་མང་རྣམས་ཀྱི་འཚོ་བ་བདེ་ཞིང་སྐྱིད་པ་དང། འབྱོར་ཕྱུག་རྒྱས་པ་གྱི་ཐུགས་སྨོན་གནང་རོགས་ཀྱི་སྐྱབས་འཇུག་ཞུས་པར། གོང་ས་མཆོག་ནས་མངའ་སྡེའི་སྤྱི་ཁྱབ་བློན་ཆེན་ལ་མགོན་པོ་གང་ཉིད་ཀྱི་སྐུ་མཆེད་ལྟ་བུའི་འདུ་ཤེས་འཛིན་བཞིན་པ་དང། འཛམ་གླིང་སྤྱི་དང་ཁྱད་པར་རྒྱ་གར་ནང་རྒྱལ་ཁམས་ཞི་བདེ་དང་འཚོ་བར་བདེ་སྐྱིད་ལྡན་པ།

གནས་མཆོག་འདིར་གོང་ས་མཆོག་གིས་འཛམ་གླིང་སྤྱི་དང་ཁྱད་པར་རྒྱ་གར་གྱི་ནང་ཆོས་ལུགས་ཕན་ཚུན་མཐུན་སྒྲིལ་དང། སྤུན་ཟླའི་འདུ་ཤེས་གོང་སྤེལ་གནང་གི་ཡོད་པར་བརྟེན། མངའ་སྡེའི་བློན་ཆེན་མཆོག་བཅར་དོན་གྱི་གཙོ་བོ་ཡང་དེ་རེད་ཅེས་འགྲེལ་བརྗོད་གནང་གི་འདུག་བོད་མིའི་དབུ་ཁྲིད་གོང་ས་མཆོག་གིས་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉེར་གསུམ་གྱི་ཉི་མ་རྒྱལ་སྤྱིའི་དགེ་འདུན་པ་གྱི་ལྷན་ཚོགས་ཀྱི་ཚོགས་བཅར་བ་ཚོ་གི་དབུ་ཁྲིད་གནང་སྟེ། གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་པོ་གི་མདུན་འཛམ་གླིང་ཞི་བདེ་ཡོང་བ་གྱི་ཐུགས་སྨོན་གནང་རྒྱུ་དང། སྤྱི་ཚེས་ཉེར་དགུ་ནས་སོ་གཅིག་གི་བར་དུ་ཆོས་དབྱིངས་བསྟོད་པ་དང་འཇམ་པའི་དབྱངས་ཀྱི་རྗེས་གནང་སོགས་སྩལ་གཏན་འཁེལ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ལོ་པེ་ཡིན། བོད་མི་མང་སྤྱི་འཐུས་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་འདུ་ཕྱི་འགྱངས་བྱས་ཡོད་པའི་སྐོར་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་ཉིད་སྙན་སྒྲོན་ཞུ་བ་ཡིན།
སྤྱི་འཐུས་བཅུ་དྲུག་གིས་རིང་མིན་སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་ལྔ་ཉིན་འཚོག་འཆར་ཡོད་པའི་གྲོས་ཚོགས་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་ཐོག་བཅར་མི་ཐུབ་པའི་ཡིག་ཐོག་དགོངས་ཤོག་ཕུལ་བར་བརྟེན་གྲོས་ཚོགས་འཚོགས་པར་སྤྱི་འཐུས་ཉུང་མཐའི་གྲངས་ཚད་ལོན་གྱི་མེད་པའི་དབང་གིས་མཇུག་སྐྱོང་ཚོགས་དུས་དེ་བཞིན་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གསུམ་པའི་བར་ཕར་འགྱངས་བྱས་ཡོད་པ་ཚོགས་དྲུང་ལས་ཁུངས་ནས་འདི་ཚེས་ཉི་ཤུ་རྩ་གཅིག་ཉིན་སྤྱི་འཐུས་རྣམ་པར་ཚོགས་བརྡ་བཏང་འདུག།

རིང་མིན་སྤྱི་ཟླ་གསུམ་པའི་ཚེས་བཅུ་གསུམ་ཉིན་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་དེ་བཞིན་འཚོགས་པ་ཡིན་ན་སྐབས་དེའི་སྔོན་རྩིས་གྲོས་ཚོགས་ལ་ཤུགས་རྐྱེན་ཐེབས་ཀྱི་མ་རེད་ཅེས་འགྲེལ་བརྗོད་གནང་བྱུང། ཡང་དེ་དང་ཕྱོགས་མཚུངས་དེ་གའི་གསར་འགོད་པས་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་སྤྱི་འཐུས་ཚོའི་ལས་དོད་དང་ཉིན་དོད། དེ་བཞིན་འགྲིམ་འགྲུལ་ཚུད་པའི་སྤྱི་འཐུས་གྲོས་ཚོགས་ཀྱི་ཚོགས་དུས་གཅིག་ལ་འགྲོ་གྲོན་ཁྱོན་བསྡོམས་ཧིན་སྒོར་འབུམ་བཞི་བཅུ་ཞེ་ལྔ་ལྷག་གཏོང་གི་ཡོད་འདུག། གཞན་ཡང་གྲོས་ཚོགས་མུ་མཐུད་ཚོགས་མ་ཐུབ་པའི་གནས་ཚུལ་དེ་ཡི་དོན་རྐྱེན་གཙོ་བོ་ཞིག་ནི་དེ་གོང་སྤྱི་ཟླ་དགུ་པའི་གྲོས་ཚོགས་ཚོགས་དུས་དྲུག་པའི་སྐབས་ཆོས་རྒྱུད་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་མི་ཡི་གསང་ཉུལ་དང་འབྲེལ་བ་ཡོད་ཚུལ་གྱི་རྙོག་གླེང་དང་འབྲེལ་ནས་སྐབས་དེ་ཡི་གྲོས་ཚོགས་མུ་མཐུད་ཚོགས་རྒྱུར་སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོངས་པའི་རྐྱེན་གྱིས་གྲོས་ཚོགས་ཉིན་གསུམ་རིང་མ་གཏོགས་ཚོགས་ཐུབ་མེད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
དེ་རིང་གསར་འགྱུར་ཁག་གཡུ་སྒྲོན་ནས་སྙན་སྒྲོན་ཞུ་བ་ཡིན། ཨ་མེ་རི་ཀའི་གྲོས་ཚོགས་ཆབ་སྲིད་ཚོགས་པ་གཉིས་ཐུན་མོང་གི་འཐུས་མི་ཁག་ཅིག་གིས་ཨ་རིའི་གཞུང་ལ་ཕྱག་བྲིས་ཤིག་ཕུལ་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་འགྲོ་བ་མིའི་ཐོབ་ཐང་གནས་སྟངས་བསྐྱར་ཞིབ་ཚོགས་འདུའི་ཐོག

བོད་ནང་གི་བོད་མི་ཚོའི་ཆབ་སྲིད་དང་དཔལ་འབྱོར་སྤྱི་ཚོགས་རིག་གཞུང་ཐོབ་ཐང་རྣམས་མངོན་གསལ་དོད་པོས་ཇེ་སྡུག་ཏུ་ཕྱིན་ཡོད་པ་དང། རྒྱ་ནག་གཞུང་གི་སྲིད་ཇུས་ནི་བོད་མིའི་ཆོས་ལུགས་དང་བོད་མིའི་སྐད་ཡིག་བོད་མིའི་འཚོ་བའི་གོམས་གཤིས་རྣམས་འཆར་གཞི་དང་གཞི་རྒྱ་ཆེན་པོའི་ཐོག་ནས་རྩ་མེད་བཟོ་ཐབས་བྱས་ཏེ་བོད་མི་ཚོའི་འཚོ་གནས་དང་བདེ་ཐབས་ལ་ཉེན་ཁ་ཆགས་ཡོད་ཅེས་གསུངས་ཡོད་པ་རེད། རིང་མིན་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་ཉིན་སུད་སི་གྲོང་ཁྱེར་ཇི་ནི་ཝ་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐོག་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་དུས་མཚམས་ཀྱི་བསྐྱར་ཞིབ་གནང་རྒྱུ་ཡིན་ཞིང། བསྐྱར་ཞིབ་ཚོགས་འདུ་དེ་ནི་ལོ་བཞིའམ་ལྔ་རེའི་ཐོག་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་མཁས་དབང་ཚོས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཚོའི་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ལ་བསྐྱར་ཞིབ་གནང་གི་ཡོད་པ་རེད།

གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་རྒྱ་གར་གྱི་གུ་ཇི་ར་མངའ་སྡེའི་ནང་བོད་དོན་རྒྱབ་སྐྱོར་ཚོགས་པ་གསར་འཛུགས་གནང་མཁན་དང་རྒྱ་གར་རྒྱལ་ཡོངས་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་གཙོ་ཟུར་པ་སྐུ་ཞབས་པི་ཇི་ཇོ་ཏི་ཀ་འདས་གྲོངས་ཕྱིན་ནས་ལོ་ངོ་གསུམ་འཁོར་བའི་དུས་ཚིགས་དང་བསྟུན་གུ་ཇི་ར་མངའ་སྡེའི་ནང་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཐེངས་དང་པོ་སྐོང་ཚོགས་གནང་ཡོད་པ་རེད། དེ་ཡང་རྒྱ་གར་གུ་ཇི་ར་སཱ་ཧི་ཏྱ་ཨེ་ཁེ་ཌེ་མི་ཞེས་པ་དང་སྐུ་ཞབས་ཨ་མིད་ཇོ་ཏི་ཀ་ཐེབས་རྩ་གཉིས་པོ་ཟུང་འབྲེལ་གྱིས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན་སྐུ་ཞབས་པི་ཇི་ཇོ་ཏི་ཀ་མཆོག་འདས་གྲོངས་སུ་ཕྱིན་ནས་ལོ་ངོ་གསུམ་འཁོར་བའི་དྲན་གསོའི་དུས་ཚིགས་ཉིན་ཐེངས་དང་པོ་རྒྱལ་སྤྱིའི་ནང་པའི་ལྷན་ཚོགས་གོ་སྒྲིག་གནང་བའི་ཐོག་ནང་པའི་རིག་གནས་དང་རིག་གཞུང་གི་ཚོགས་འདུ་དཔེ་དེབ་འགྲེམས་སྤེལ་གནང་བ་མ་ཟད། སྐུ་ཞབས་པི་ཇི་ཇོ་ཏི་ཀ་ནི་རྒྱ་གར་ནང་གི་རིགས་རུས་དམའ་བའི་ཌ་ལིད་མི་རིགས་ཀྱི་ལོ་རྒྱུས་ཀྱི་མི་སྣ་ཞིག་དང་བོད་རང་དབང་ལས་འགུལ་ལ་རྒྱབ་སྐྱོར་བ་ཞིག་ཏུ་རྗེས་དྲན་ཞུས་ཡོད་པ་རེད། རྒྱལ་སྤྱིའི་ནང་པའི་ལྷན་ཚོགས་དེའི་ཐོག་ནང་པའི་དགེ་འདུན་པ་ཚོས་སྨོན་ལམ་གསུང་འདོན་གནང་བ་དང་སྐུ་ཞབས་ཇོ་ཏི་ཀ་དམ་པ་དེས་སྤྱི་ཚོགས་ཐོག་ལ་ལེགས་སྐྱེས་ཕུལ་བའི་སྐོར་གྱི་བརྙན་ཐུང་ཞིག་གཟིགས་འབུལ་ཞུས་ཏེ་འགོ་འཛུགས་གནང་བའི་རྗེས་སྐུ་ཞབས་བྷི་ཨར་ཨམ་བྷེད་ཀར་དམ་པ་དེའི་དཔེ་དེབ་དབུ་འབྱེད་གནང་ཡོད་པ་རེད། སྐུ་ཞབས་ཨ་མིད་ཇོ་ཏི་ཀ་ཡིས་དབུ་འབྱེད་ཀྱི་གཏམ་བཤད་ནང་སྐུ་ཞབས་བྷི་ཨར་ཨམ་བྷེད་ཀར་དམ་པ་དེའི་དཔེ་དེབ་སྐོར་ངོ་སྤྲོད་གནང་བ་དང་ཆབས་ཅིག་ལྷན་ཚོགས་དེར་གུ་ཇི་རཱ་ས་གནས་ཁག་ནས་བོད་མི་སུ་ཊར་ཚོང་པ་རྣམས་མཉམ་ཞུགས་གནང་བར་ཐུགས་རྗེ་ཆེ་གསུངས་ཡོད་པ་རེད། དེ་རྗེས་དགེ་བཤེས་བསྟན་འཛིན་དམ་ཆོས་ལགས་ཀྱིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དུས་རབས་ཉི་ཤུ་རྩ་གཅིག་པའི་ནང་པ་ཞིག་བྱ་དགོས་པའི་བཀའ་སློབ་དང་ནང་ཆོས་ནི་ཁ་ནས་མ་ཎི་བགྲངས་པ་མ་ཡིན་པར་རྒྱུ་མཚན་ལ་བརྟེན་ནས་ཉམས་ལེན་བྱ་དགོས་པའི་བཀའ་སློབ་རྣམས་གཏམ་བཤད་གནང་ཡོད་པ་རེད། སྐུ་ཞབས་པི་ཇི་ཇོ་ཏི་ཀ་ནི་ཉིས་སྟོང་ཉི་ཤུ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན་འདས་གྲོངས་ཕྱིན་པ་དང་ཁོང་ནི་རྒྱ་གར་གྱི་གུ་ཇི་ར་མངའ་སྡེའི་ནང་བོད་དང་བོད་རང་དབང་གི་ལས་འགུལ་ལ་རྒྱབ་སྐྱོར་ཚོགས་པ་གསར་འཛུགས་གནང་མཁན་ཞིག་ཡིན་ལ་ཁོང་ནི India Tibet Friendship Society འམ་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་གཙོ་གཞོན་པ་ཡང་ཡིན་པ་རེད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། རྔ་བ་ཀིརྟི་དགོན་པའི་དགེ་བའི་བཤེས་གཉེན་ཆེན་མོ་མཛོད་ཚང་བློ་བཟང་བརྩོན་འགྲུས་མཆོག་དགོངས་པ་རྫོགས་པའི་སྐོར་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་གསན་རོགས་གནང།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་ཚེས་བཅུ་དགུ་ཉིན་བོད་ནང་གི་རྔ་བ་ཀིརྟི་དགོན་གྱི་དགེ་བའི་བཤེས་གཉེན་ཆེན་མོ་དང་ཡོངས་གྲགས་སུ་མདོ་སྔགས་རབ་འབྱམས་སྨྲ་བའི་དགེ་བཤེས་མཛོད་ཚང་བློ་བཟང་བརྩོན་འགྲུས་མཆོག་མཆིན་པའི་ནད་གཞི་དང་གཅིན་སྙིའི་ནད་ཀྱི་སྙུང་གཞིའི་རྐྱེན་གྱིས་ཁྲེང་ཏུའུ་གྲོང་ཁྱེར་དུ་སྨན་པ་བསྟེན་གཏུགས་བྱས་ཀྱང་ཕན་འབྲས་མ་བྱུང་བར་ཉིན་དེའི་བོད་ནང་གི་ཉིན་རྒྱབ་རྔ་ཡུལ་ཀིརྟི་དགོན་དགེ་ལྡན་ལེགས་བཤད་གླིང་གི་རང་ཤག་ཏུ་དགུང་གྲངས་ལྔ་བཅུ་ང་བདུན་སྟེང་སྐུ་གཤེགས་ཡོད་པ་དང་ད་ལྟའི་ཆར་རྒྱ་ནག་གཞུང་གིས་སྐུ་ཕུང་མཇལ་ཁ་སོགས་ལ་མི་མང་ཕོན་ཆེན་འདུ་འཛོམས་མི་ཆོག་སྐོར་བརྗོད་ནས་དགོན་གྲོང་གཉིས་སུ་ལྟ་རྟོག་དོ་ནན་བྱེད་བཞིན་ཡོད་པ་བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་ཁག་ཅིག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། སྤྱིར་ན་དགེ་བཤེས་ལགས་སུ་དེ་སྔ་ནས་ནད་རྙིང་གཉིས་མཉམ་འདྲེས་བྱས་ཏེ་སྨན་པར་བསྟེན་གཏུགས་དང་བོད་སྨན་བཟས་ཏེ་དྲག་སྐྱེད་ཅུང་ཙམ་ཡོང་ཡོད་ན་ཡང་དགེ་བཤེས་ལགས་ནས་དཔེ་ཀློག་སློབ་གཉེར་དང་དགོན་སྡེ་མང་པོར་དཔེ་ཁྲིད་གནང་སྟེ་སློབ་མ་མང་པོ་བསྐྱངས་གནང་བ་དང་ཕྱག་དཔེ་མང་པོ་ལྗགས་རྩོམ་གནང་རྒྱུ་ཁོ་ནར་འབད་བརྩོན་གྱིས་ཁོ་རང་གི་འཕྲོད་བསྟེན་ལ་དོ་སྣང་བྱེད་ཁོམ་མ་བྱུང་བའི་རྐྱེན་རྩ་ཞིག་ཆགས་ཡོད་ན་ཡང་ཉེ་སྔོན་གློ་བུར་སྙུང་གཞི་ཇེ་སྡུག་ཏུ་ཕྱིན་པ་དང་ཁྲེང་ཏུའུ་ཧྭ་ཤི་སྨན་ཁང་དུ་སྨན་བཅོས་ཆེད་ཕེབས་ཡོད་ཀྱང་སྨན་པ་ཚོས་རེ་འབྲས་མེད་སྐོར་བརྗོད་པ་བཞིན་ཕྱིར་དགོན་པའི་ནང་ཕེབས་རྗེས་སྐུ་གཤེགས་ཡོད་པ་བརྗོད་བྱུང་དགེ་བའི་བཤེས་གཉེན་ཆེན་མོ་མཛོད་ཚང་བློ་བཟང་བརྩོན་འགྲུས་མཆོག་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོ་སྐུ་འཁྲུངས་ཤིང་དགུང་གྲངས་བཅོ་ལྔ་ནས་བཟུང་ཀིརྟི་དགོན་དུ་རབ་ཏུ་བྱུང་སྟེ་སྐུ་ན་ཆུང་དུས་ནས་སློབ་གཉེར་ལ་འབད་བརྩོན་ཧུར་ཐག་གནང་མཁན་ཞིག་དང་ཕྱི་ལོ་ཉིས་སྟོང་བཅུ་ལོར་ཀིརྟི་དགོན་པའི་གྲྭ་ཚང་འདུས་ཚོགས་དབུས་སུ་ལྷ་རམས་དམ་བཅའ་ཆེན་མོ་བཞག་གནང་ཡོད་པ་དང་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོ་རྔ་བ་ཀིརྟི་དགོན་ནས་ཉིན་གསུམ་རིང་སྔགས་རམས་དམ་བཅའ་ཆེན་མོ་བཞག་སྟེ་མདོ་སྔགས་རབ་འབྱམས་སྨྲ་བའི་མཚན་རྟགས་བཞེས་རྗེས་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོ་ཀིརྟི་དགོན་གྱི་འཆད་ཉན་ཉམས་ཞིབ་ཚོགས་པའི་ཚོགས་གཙོ་དང་ཕྱི་ལོ་ཉིས་སྟོང་བཅོ་གསུམ་ལོ་ནས་ཀིརྟི་དགོན་གྱི་ནང་བསྟན་ཤེས་ཡོན་འགན་འཛིན་གྱི་རྒྱུན་ལས་ཀྱི་ཁུར་བཞེས་གནང་ཡོད་པ་དང་ཁོང་ཉིད་ནས་ཀིརྟི་དགོན་ཁག་གི་བླ་མ་དང་ཚོགས་ཆེན་དགེ་བསྐོས་མཁན་པོ་དང་དགེ་རྒན་སོགས་ཀྱི་ཕྱག་ལས་གནང་ཞོར་མི་ཚེ་ཐོས་བསམ་དང་དཔེ་ཁྲིད་དད་ལྡན་མི་མང་ལ་བཀའ་ཆོས་དང་སྤྱི་ཚོགས་སློབ་གསོར་འབད་བརྩོན་གནང་མཐར་ཁོང་ལ་བོད་ཀྱི་ས་ཁུལ་གང་སར་སློབ་མ་མང་པོ་ཡོད་པ་མ་ཟད་རྗེས་འཇུག་དད་ལྡན་མི་མང་གིས་དགའ་ཞུ་ཆེས་ཆེ་གནང་ས་ཞིག་ཆགས་ཡོད་འདུག། མཛོད་ཚང་བློ་བཟང་བརྩོན་འགྲུས་མཆོག་ནས་ད་བར་ལྗགས་རྩོམ་གནང་ཟིན་པའི་གསུང་འབུམ་ལ། བླ་མ་བསྟེན་ཚུལ་རྒྱས་པ་བྱང་ཆེན་ཁང་བཟང་བགྲོད་པའི་ལམ་ཡིག་བླ་མ་བསྟེན་ཚུལ་མདོར་བསྡུས་ཐར་འདོད་འཇུག་ངོགས་བསྟན་པའི་གཞུང་ཤིང་གསེར་གྱི་ལྡེ་མིག་ཐེག་ཆེན་གཞུང་ཤིང་དཔག་བསམ་ལྡེ་མིག་གྲུབ་མཐའི་གཞུང་ཤིང་འཕགས་ལམ་ལྡེ་མིག་ཕར་ཕྱིན་གཞུང་ཤིང་དངུལ་གྱི་ལྡེ་མིག་གསང་ཆེན་གཞུང་ཤིང་འཕྲུལ་གྱི་ལྡེ་མིག་སློབ་གསོའི་གཞུང་ཤིང་དབུས་ལམ་ལྡེ་མིག་སྟེ་ལྡེ་མིག་རྣམ་དྲུག་དང་དྲང་ངེས་ལེགས་བཤད་སྙིང་པོའི་དགོངས་འགྲེལ་འཇམ་དཔལ་བཞད་སྒྲ། ལེགས་བཤད་གསེར་ཕྲེང་གི་མཆན་འགྲེལ་འཇམ་དབྱངས་བཞད་སྒྲ་དབུ་མའི་རྣམ་བཤད་ཀྱི་མཆན་འགྲེལ་འཇམ་མགོན་བཞད་སྒྲ་ཐར་ལམ་གསལ་བྱེད་ཀྱི་མཆན་འགྲེལ་རྒྱལ་ཚབ་བཞད་སྒྲ། མཛོད་ཊཱིཀ་ཐར་ལམ་གསལ་བྱེད་ཀྱི་མཆན་འགྲེལ་རྒྱལ་དབང་བཞད་སྒྲ་རྣམ་འགྲེལ་དགོངས་པ་རབ་གསལ་གྱི་མཆན་འགྲེལ་པཎ་ཆེན་བཞད་སྒྲ་འདུལ་བ་ལུང་རིགས་ཉི་མའི་གསལ་བྱེད་ཁྲི་ཆེན་བཞད་སྒྲ་སྟེ་བཞད་སྒྲ་རྣམ་བདུན་ལེགས་བཤད་གསེར་ཕྲེང་གི་བསྡུས་དོན་འཇམ་མགོན་བླ་མའི་དགོངས་རྒྱན་དམིགས་བརྟག་དགོངས་འགྲེལ་ཕྱོགས་གླང་དགོངས་རྒྱན་རྣམ་འགྲེལ་བསྡུས་དོན་ཆོས་གྲགས་དགོངས་རྒྱན་ཏེ་དགོངས་རྒྱན་རྣམ་གསུམ་སོགས་ཡོད་པ་རེད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
དམིགས་བསལ་བཅར་འདྲི་ལེ་ཚན་ནང་རྒྱ་གར་ནང་མཁའ་ལམ་འགྲིམ་འགྲུལ་གྱི་གནམ་གྲུ་འདྲ་མིན་གྱི་གནམ་ཐང་ནང་འགན་འཛིན་གྱི་ཕྱག་ལས་གནང་མྱོང་ཡོད་པ་དང་ད་ལྟ་རྒྱ་གར་ནང་གི Vistara ཞེས་པའི་མཁའ་གྲུའི་འགྲུལ་སྐྱེལ་གནམ་གྲུའི་ལས་ཁང་གི་ལ་དྭགས་གླེ་གནམ་ཐང་འགན་འཛིན་བློ་བཟང་གྲགས་པ་ལགས་སུ་ལས་རིགས་དེའི་ནང་ཐོག་མར་འཛུལ་ཞུགས་གནང་སྟངས་དང་ལས་རིགས་དེའི་ཐུན་མོང་མ་ཡིན་པའི་དགོས་མཁོ་ཇི་ཡིན་སོགས་སྐོར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་མཁའ་འགྲོ་གཡང་འཛོམས་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན།
བོད་པའི་ཁྲོད་མཁའ་ལམ་འགྲིམ་འགྲུལ་གྱི་གནམ་གྲུ་འདྲ་མིན་ནང་གནམ་ཐང་གི་འགན་འཛིན་གྱི་ཕྱག་ལས་གནང་མྱོང་ཡོད་པ་རྒྱ་གར་ལ་དྭགས་ནང་གནས་བཞུགས་བོད་མི་བློ་བཟང་སྙན་གྲགས་ལགས་ནི་ད་ཆ་རྒྱ་གར Vistara ཞེས་པའི་མཁའ་ལམ་འགྲུལ་སྐྱེལ་གནམ་གྲུའི་ལ་དྭགས་གནམ་ཐང་གི་འགན་འཛིན་ཡིན་པ་དང་དེ་སྔོན་ཁོང་གིས་རྒྱ་གར་གྱི Kingfisher ཞེས་པའི་མཁའ་ལམ་གནམ་གྲུའི་ལས་ཁུངས་ཀྱི་ལྟ་རྟོགས་པ་དང GoAir ཞེས་པའི་རྒྱ་གར་གྱི་གནམ་གྲུའི་ལ་དྭགས་གནམ་ཐང་གི་འགན་འཛིན་བཅས་གནང་མྱོང་ཡོད་འདུག། དེ་རིང་གི་ལེ་ཚན་ནང་བློ་བཟང་སྙན་གྲགས་ལགས་སུ་ཁོ་རང་གིས་ལས་རིགས་དེའི་ནང་ཐོག་མར་འཛུལ་ཞུགས་གནང་སྟངས་སྐོར་དང་ཡང་ལས་རིགས་དེར་ཆ་རྐྱེན་ག་རེ་ཚང་དགོས་མིན་སོགས་ཀྱི་སྐོར་བཀའ་འདྲི་ཞུ་གི་ཡིན། བློ་བཟང་ལགས་དེ་རིང་ལེ་ཚན་འདི་ནང་ཕེབས་པར་འཚམས་འདྲི་ཞུ་བ་དང་སྦྲགས་ཐོག་མར་དེ་ལ་ཡང་ད་ཁྱེད་རང་མཁའ་ལམ་འགྲིམ་འགྲུལ་གྱི་ལས་གནས་དེ་གནང་འདོད་ཀྱི་བསམ་བློ་ག་འདྲས་སེ་འཁོར་སོང། ཡང་ལས་གནས་དེའི་ནང་ལ་ད་འཛུལ་ཞུགས་གནང་སྟངས་སྐོར་ལ་ངོ་སྤྲོད་ཞིག་གནང་དང།

དྲུག་འདི་ཚོ་སྐབས་སུ་རེད། ཁ་འདུག་ལ། ཨ་ནི་དེ་དུས་སྐབས་སུ་ལ་ཨ་ནི་ཕ་གེ་ལ་ད་ལྟ Hyderabad ལ་ཨ་ནི་ང་དེ་ཕ་གེ་འགྲོ་བྱས་ནས་ཨ་ནི་ང་རང་གི Master in Tourism Administration ཅིག་བྱེད་དགོས་བསམ་པའི་གི་དེ་འདྲས་ཅིག་སོ་སོའི་བསམ་བློ་ཅིག་འཁོར་སོང། དཔལ་འབྱོར་གི་ཆ་ནས་དཔེ་དེ་ད་ལྟ་དེ Course དེ་དཔེ་གོང་གོང་ཆེན་པོ་རེད་ཤག། ཨ་ནི་གཙོ་བྱས་པ་ང་རང་ཚོ་རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་རེད་ཨ་ནི་དེ་ག་ནང་བཞིན་གི་ལྷ་དགུ་ཨ་མ། རྗེ་བཙུན་པདྨ་ལགས་ཐུགས་རྗེ་བཀའ་དྲིན TCV གིས་གཅིག་ང་རང་ཚོ Scholarship འདི་ཚོ་རག་བསྡད་ཀྱི་ཡོད་མི་འདུག་བ་སོ་ལེ་རོ། ཨཱ་ནི་དེའི་ཐོག་ནས་ང་རང་གི་ངོས་ནས་དང་དཔལ་འབྱོར་དང་སྟབས་བསྟུན་བྱས་ནས་ཨཱ་ནི་ང། Travel and Tourism Management ལབ་ཡས་ཅིག་ད་ལྟ Andhra Pradesh གི་ད་ལྟ་ད་ཕ་གའི་ལགས State ཡོད་རོ་དེ་ནང་ལ་འདུག་དེ་འདྲའི་གི Course ཅིག་འདུག་ཨཱ་ནི་དེ་དེ་བྱས་ཨཱ་ནི Master དེ་ཨཱ་ནི་གཅིག་ང་ཚོ

ཨ་ནི་འདི་རྗེས་ལ་གནམ་གྲུ་འདྲ་མིན་ད་ལྟ། དེ་ག་ནང་བཞིན་ད་ལྟ Kingfisher རེད། Go First རེད། ད་ད་ལྟ་ཆ་བཞག་བས་ན་ཅིག Vistara ནང་ལ་ཨ་ནི་འདུག་སེ་ལས་ཀ་ཅིག་བྱེད་བསྡད་ཀྱི་ཡོད་ཞུ་ཡ་ཡིན། ལགས་སེ་ད་ལྟ་གོང་དུ་ད་ལས་གནས་འདིའི་ནང་ལ་འཛུལ་ཞུགས་གནང་སྟངས་སྐོར་ལ་ངོ་སྤྲོད་ཞིག་གནང་སོང། ཡང་གནམ་ཐང་གི་འགན་འཛིན་ཞིག་ཆགས་པ་ལ་ཡང་ཆ་རྐྱེན་ག་རེ་ཚང་དགོས་ཀྱི་ཡོད་ནམ།
ཆ་རྐྱེན་ག་རེ་དགོས་ཀྱི་འདུག་ལབ་ན་ད་ལྟའི་ཆར་ང་ཚོ་བོད་པ་ཡིན་སོང་ཙང་འདི་ཐོག་ལ་ང་ཚོ་ད་ལྟ་རྒྱ་གར་གྱི་ད་ལག་འཁྱེར་ཞིག་ཞུ་དགོས་རོ་ད་ལྟ་ང་ཚོ་ལབ་བས་ན Indian passport དེ་འདྲས་ཡོད་བས་ན་ལས་ཀ་བྱེད་ཡས་ལ་དཔེ་ལས་སླ་བོ་འདུག་རྒྱ་གར་གྱི passport དེ་ཡིན་གཅིག་མིན་གཅིག་དགོས་མ་རེད། ཡིན་ནའི་འདི་ཡོད་བ་འདྲ་བོ་ཞིག་ཡིན་ན་ཡང་ཕར་ཚུར་ལ་ང་ཚོ་ད་ད་ལྟ་མི་ཚོགས་འདུ་དེ་འདྲས་ཡོང་གི་རེད་རྒྱལ་ཁབ་ཕར་ཚུར་ལ་འགྲོ་ཡས་དང་དེ་འདྲས་ཐོག་ལ་ཡང་ཏོག་ཙམ་ལས་སླ་བོ་དང་ཨ་ནི་ག་རེ་ཡིན་ན་སྟབས་བདེ་བོ་ཅིག་ཡོང་བསྡད་ཀྱི་འདུག། དེ་ནས་ད་ལྟ་གོང་དུ་ཁྱེད་རང་གིས་ད་གནམ་ཐང་འགན་འཛིན་གྱི་ཕྱག་ལས་དེ་མ་གནང་གོང་ལ་སློབ་སྦྱོང་ག་རེ་གནང་དགོས་མིན་སྐོར་ལ་ད། ཁྱེད་རང་ཉམས་མྱོང་དང་སྦྲགས་ངོ་སྤྲོད་ཤིག་གནང་སོང། དེ་ནས་འདི་ལ་ཡང་སྦྱོང་བརྡར་དང་ཕྱག་ཁྱེར་དམིགས་བསལ་འདི་ག་རེ་དགོས་ཡོད་ན། གང་གི་ལ་ད་ལྟ་ལག་ཁྱེར་དམིགས་བསལ་ལབ་ན་ཨ་ནི་ང་ཚོ་ད་ལྟ་ད་ལྟའི་འགན་འཛིན་བྱེད་ཡས་དང་གནམ་ཐང་ལ་ལས་ཀ་བྱེད་ཡས་དེ་ཡིན་པས་ན་ཨ་ནི་ང་ཚོ་ད་ཉུང་མཐར་ང་ཚོ་མཐོ་སློབ་འདི་ཐོན་དགོས་ཡས་འདི་དཔེ་མི་སྲིད་གལ་ཆེན་པོ་རེད་བཞག་མཐོ་སློབ་འདི་ཐོན་པ་ཙམ་མ་ཡིན་པར་ཨང་དེ་ག་ནང་བཞིན་གྱི་ང་རང་ཚོས་ཀྱི་ད་རྒྱ་གར་གྱི་ད language རེད་དེ་ག་ནང་བཞིན་གྱི English ད་ད་ནང་ང་ཚོ་ཨིན་སྐད་ཞུ་དགོས་རོ་ཨ་ནི་ཨིན་སྐད་དེ་ཚོ་དཔེ་ཡག་པོ་ཅིག་སྐད་ཆ་བཤད་ཐུབ་ཡས་དེ་ཚོ་ཧ་ལས་པའི་གལ་ཆེན་པོ་རེད་ཤག། ཨ་ནི་ཨང་ད་ད་བློ་བཟང་ལགས་ཁྱེད་རང་ད Vistara ཞེས་པའི་ད་ཨང་ད་ཁྱེད་རང་གི་ལ་ད་གནམ་ཐང་གི་འགན་འཛིན་གྱི་ཕྱག་ལས་གནང་གི་ཡོད་རེད་ཁྱེད་རང་གི་ད་འགན་འཛིན་གྱི་ལས་འགན་གཙོ་བོ་དེ་ག་རེ་ཡིན་ན་གནམ་ཐང་གི་འགན་འཛིན་གནང་བ་ཡིན་ན

དེའི་འགན་དེ་ཅ་ལག་གི་འགན་རེད། ཨ་ནི་ད་གང་ཅིར་ས་གང་ཡོད་པ་དེ་ལ་ཨ་ནི་གང་འདྲས་ཅིག་གིས་ད་ང་ཚོ་ག་རེ་བྱེད་དགོས་ཀྱི་ཡོད་ན་རེད་ག་རེ། སྤྱི་ཡོངས་ཀྱི་ད་འགན་དེ་ཆ་ཚང་ཨ་ནི་འགན་འཛིན་ད་ལྟ་ད Airport Manager ཞུ་དགོས་རེད་དབྱིན་སྐད་དུ་ཨ་ནི་དབང་དེ་ལ་ཆ་ཚང་ཡོད་རེད་ཞུ་ཡ་ཡིན་འོང། ལགས་སོ་ད་ཁྱེད་རང་ལས་རིགས་དེའི་ནང་ལ་ཕྱག་ལས་རྒྱུན་རིང་པོ་ཅིག་གནང་འདུག་ལས་རིགས་དེ་ལ་གཞན་དང་མི་འདྲ་བའི་ཁྱད་ཆོས་དང་ཡང་དེ་ལ་ལེགས་པའི་ཆ་དང་ཡང་ངན་པའི་ཆ་ག་རེ་གཟིགས་སོང། ལགས་སོ་མཁའ་འགྲོ་ལགས་ད་བཟང་པའི་ཕྱོགས་དང་ངན་པའི་ཕྱོགས་ལ་ལབ་ན་ད་ང་ནི་འདི་ད་ལྟ་ལས་ཀ་བྱས་བྱས་ནས་ད་ཕལ་ཆེར་ལོ་བཅོ་ལྔ་ཞིག་འགྲོ་གི་འདུག་འདི་ནང་ལོགས་ད་ང་ད་དང་པོ་འདི་ངས་བཟང་བའི་ཐོག་ནས་ཞུས་པ་ཡིན་ན་ད་གཙོ་ཆེ་ཤོས་འདི་ང་རང་ཚོའི་བོད་པའི་སྤྱི་ཚོགས་ནང་ཡིན་ན་རེད་བོད་པའི་སྤྱི་ཚོགས་མེད་པ་སུ་ཡིན་ན་ཕན་ཞིག་ཐོགས་ཀྱི་ཡོད་ན་འདི་ག་རང་ད་ཅིག་སྔ་མོ་འདྲ་བོ་བྱས་ན་ག་འདྲས་འདྲ་བོ་ཅིག་ཡོད་ལབ་ན་ང་ཚོའི་ངོས་ནས་ད་ཅིག Career ལབ་དགོས་རེད་དེ་ཐོག་ལ་བསམ་བློ་བཏང་བ་ཡིན་ན་དགེ་རྒན་དང་ཨ་ནི་བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལས་ཀ་བྱེད་ཡ་འདྲ་བོ་ཅིག། ཨ་ནི་འདི་ལས་ལྷག་ཅིག་ཡང་ཅིག་མེད་བ་འདྲ་བོ་ཅིག་ཅིག་སྒོ་རྒྱབ་བཞག་ཡོད། ཨ་འདི་རྩ་བ་ཉིད་ནས་ང་ཚོ་བསམ་བློ་འདི་འདྲ་བཏང་བ་ཡིན་ན་ཏོག་ཙ་ཅིག་ཆུང་དྲག་གི་འདུག་ཨུས་ལ་ཡ་བྱོས། ཨ་ང་ཚོ་ག་རེ་ན་ཅིག་ཨེ་བྷེ་ཤོན། ད་དང་དེང་སང་ད་དུས་ཚོད་དུས་རབས་ཉི་ཤུ་རྩ་གཅིག་ནང་ད་ད་ལྟ Aviation འདི་ད། དཔེ་ཁོ་རང་ཞེ་པོ་ཅིག་འབར་བཞིན་པ་རེད་ད་དཔེ་ཁོ་རང་དེའི་གི Business དེ་ད་ད་ལྟ་རྒྱ་གར་ཆ་བཞག་པ་ཡིན་ན Airport དེ་ཚོ་དཔེ་མང་པོ་གསར་པ་རྒྱག་གི་ཡོད་རེད་ཨང་འདི་ནང་བཞིན་གནམ་གྲུ་སྟབས་དེ་འདྲས་མང་པོ་ཡོང་གི་ཡོད་རེད་ཨང་འདིའི་ཐོག་ལ་ད་མ་འོངས་པ་ང་རང་ཚོ་ཡོང་གི་བསྡད་པའི་ད་བོད་པའི་བོད་པའི་ཕྲུ་གུ་ཡིན་ན་རེད་སུ་ཞིག་ཡིན་ན་ཨང་འདིའི་ཐོག་ལ་ང་ཚོ་ཡང་ཅིག Career གི་ཐོག་ནས་ཡང་ལམ་ཁ་ཅིག་ཡོད་ལ་ད་ཟེར་ལབ་ཡ་ཅིག་ཡོད་རེད་བ་དངོས་གནས་གསུངས་ཨང་འདིའི་ཐོག་ལ་ཨ་ནི་བཟང་བའི་གི་ཐོག་ག་རེ་ཡོད་ལབ་ན། ཕོགས་ཀྱི་ཐོག་ནས་ན་ཡག་ཐག་ཆོད་དཔེ་ཡག་པོ་རོ་ཨ་ནི་འདི་ནང་བཞིན་གྱི་ཅིག་ན་བ་སོགས་འདི་འདྲས་བྱུང་ན་ནི insurance ཡོད་རྒྱུ་ཨ་ནི་ཕུག་སོ་སོ་ནང་མི་འདི་ཚོ་ལ་གནམ་གྲུ་བརྒྱུད་ནས་ཕར་ཚུར་ལ་རྒྱལ་ཁབ་ཕྱི་ལོགས་རྒྱ་གར་ནང་ལོགས་ལ་འགྲོ་ཡ་ཡིན་ན་རེད་ཕྱི་ལོགས་ལ་འགྲོ་ཡ་ཡིན་ན་རེད་འདི་ཚང་མ་གི་གོ་སྐབས་ཡོད་བ་ཨ་ནི། དཔེ་ཡག་པོ་འདུག། ཅིག་སྒོར་མོ་སྟོང་ཕྲག་བཅུ་ཙམ་ལ་ཕ་གི་ཨ་རི་སླེབས་ཐུབ་ཡག་གི་དེ་འདྲས་ཀྱི་ཆ་རྐྱེན་མང་པོ་ཅིག་ཡོད་རེད་བཟང་བའི་ཐོག་ནས་བསམ་བཏང་ན་ཨ་ནི་ན་བ་སོགས་དེ་འདྲས་བྱུང་བ་ཡིན་ན་ཡང Medical Insurance ནས་ཚང་མ་ཡོད་རྒྱུ་དེ་འདྲས་ཅིག་འདུག་ཞུ་ཡ་ཡིན་རོ། ཨ་ནི་དཔེ་དེ་ལས་ཀ་དེ་དཔེ་སྣང་བ་ཡང་སྐྱིད་པོ་ཨ་ནི་ལས་ཀ་དཔེ་མི་སྲིད་བྱིན་རླབས་ཡང་ཆེན་པོ་འདུག་ཨ་ད་ལྟ་ང་རང་འདྲ་བོ་ཆ་བཞག་པ་ཡིན་ན་ལ་དྭགས་སུ་ད་ལས་ཀ་བྱས་ནས་ཉིས་སྟོང་བརྒྱད་ནས་ད་ལྟ་བར་དུ་བྱས་བསྡད་རེད་ཨ་ནི་བྱས་པའི་རིང་ལ་ད།

སང་ཉིན་བཏང་ཐུབ་ཡ་གི་འབད་བརྩོན་ཡང་བྱེད་ཀྱི་ཡོད་འོ་དེ་འདྲ་འདྲ་བོ་ཞིག་ཡོང་བསྡད་འདུག། ད་ད་ལྟ་གནམ་ཐང་འགན་འཛིན་གྱི་ཕྱག་ལས་དེ་གནང་བ་ལ་ཡང་ད Manager ཞུ་དགོས་རེད་བ། དེ་ཡི་ད Position ད་གོ་གནས་འདི་ལ་སླེབས་པ་ལ་ཡང་དེ་སྔོན་གནམ་ཐང་ནང་ལོགས་ལ་ཆ་འདི་དང་འབྲེལ་བའི་ཕྱག་ལས་གནང་རྒྱུ་གི་ཉམས་མྱོང་འདི་ད Experience འདི་ལས་གནས་འདིའི་ཐོག་ལ་གལ་ཆེ་ལོས་ཡིན་ནམ།
སྐབས་འདི་ཧ་ལས་པའི་གལ་ཆེན་པོ་རེད་ལས་ཀ་ག་རེ་བྱེད་བྱེད་པ་ཡིན་ན་ཨ་ནི་ཉམས་མྱོང་བསགས་ཡ་འདི་ཧ་ལས་པའི་གལ་ཆེན་པོ་རེད་ཨ་ནི་ཉམས་མྱོང་བསགས་ཡ་གཅིག་པོ་མིན་པའི་ཐོག་ནས་ད་ད་ལྟ་ང་རང་འདྲ་བོ་ཆ་བཞག་པ་ཡིན་ན་ཀིང་ཕི་ཤར་ལ་དང་པོ་དང་པོ་ཀིང་ཕི་ཤར་ལས་ཀ་བྱས་ཡོད་རེད་ཨ་ནི་དེ་རྗེས་ལ་གོ་ཕཱས་ནང་ལ་བྱས་ཡོད་རེད་ཨ་ནི་དེ་བྱས་ནས་ཨ་ང་ཕ་གོ་ཕཱས་བཞག་བྱས་ནས་ཨ་ནི་ང་ད་ལྟ་བྷི་སྟ་ར་ཨ་ནི་ད་ལྟ་བྷི་སྟ་ར་འདི་ཀྲ་ཀྲ་དང་སིང་ཀ་པུར་ཨེར་ལེན་སི་གཉིས་ཀ་གི

དངོས་གནས་གསུམ། དྲང་པོ་དྲང་བཞག་སོ་སོའི་ངོས་ནས་ད་ང་ཚོ་དཀའ་ལས་རྒྱབ་རྒྱབ་བྱས་ནས་བྱེད་པའི་གི་འབྲས་བུ་ལ་ཨ་ནི་སོ་སོ་ལ་ཕྱག་རྟགས་དང་ད་ད་ད Experience ད་ད་ད We Clap Award ལབ་ཡ་འདྲ་བོ་དང་འདི་འདྲས་ཨ་ནི HOD དེ་ཚོ་གིས་སྤྲད་ཀྱི་རེད་སོ་སོ་ལ་ཨ་ནི་དེ་ཚོ་བསགས་ཀྱི་བསགས་ཀྱི་བྱས་ནས་ཨ་ནི་ཉམས་མྱོང་བསགས་ཀྱི་བསགས་ཀྱི་ཡང་རྗེས་མ Go First འདྲ་བོ་བྱས་ན་འདི་ལ་ཡང་སོ་སོའི་སྔོན་བརྡ Supervisor ནས་ག་འདྲས་བྱས་ནས་ང་ཀ་ཡང་ག་ཡར་ལ་འཛེག་ཡ་ལ་ག་འདྲ་ཐབས་ཤེས་བྱེད་དགོས་འདུག་ཨ་ནི་གནམ་གྲུ་གསར་བ་ཞིག་སླེབས་ཡོད་ན་ཨ་ནི་དེའི་ཐོག་ལ་ཉམས་མྱོང་འདི་བསགས་པའི་ཐོག་ནས་ཨ་ནི་སོ་སོ་གི་ལས་ཀ་ཡག་པའི་རིགས་དེ་བྱེད་ཀྱོག་གིས་ཨ་ནི་སོ་སོ་ལ་ཕྱག་རྟགས་འདི་འདྲ་ཡོད་ར Experience Certificate འདི་འདྲས Award འདི་འདྲས་ཡོད་ར་ཨ་ནི་འདི་ཚང་མ་ཁྱེར་བའི་ཐོག་ནས་ཨ་ནི་ཕ་གི་ལ་ཡང Interview སྤྲད་བྱས་ནས་ཨ་ནི་དེ་བྱས་ན་ཨ་ནི་སོ་སོ་གི་གོ་གནས་འདི་ཨ་ནི། གཅིག་གི་རྗེས་ལ་གཅིག་གཅིག་རྗེས་ལ་གཅིག་སོ་སོ་འཕར་འགྲོ་གི་ཡོད་རེད། འོན་ཏེ། ད། Experience འདི་ཧ་ལས་པའི་གལ་ཆེན་པོ་རེད་ད། དམིགས་བསལ་གྱི་ད་ང་ཚོ་གནམ་གྲུའི་ལས་ཀའི་ཐོག་ནས་ད། ཉམས་མྱོང་བསགས་ཡ་འདི་ཧ་དཔེ་མི་སྲིད་གལ་ཆེན་པོ་རེད་ཞུ་ཡ་ཡིན་ལགས།
ལས་བྱེད་བློ་བཟང་ལགས་ཁྱེད་རང་གིས་དེ་རིང་དུས་ཚོད་བཏོན་བྱས་ང་ཚོའི་གསན་མཁན་རྣམ་པ་ཚོ་ལ་ཁྱེད་རང་གི་ལས་རིགས་དེའི་ནང་ལ་འཛུལ་ཞུགས་གནང་སྟངས་སྐོར་དང་ཨ་ཡང་ལས་རིགས་དེ་ལ་མཁོ་བའི་ཆ་རྐྱེན་ག་རེ་ཚང་དགོས་མིན་བཅས་ཀྱི་ཐོག་ལ་ཉམས་མྱོང་གི་སྒོ་ནས་ངོ་སྤྲོད་གསལ་པོ་ཞིག་གནང་སོང། ཐུགས་རྗེ་ཆེ་ཞུས་པ་དང་སྦྲགས་ཨ་དུས་ཚོད་ཀྱིས་རྐྱེན་པས་ལེ་ཚན་འདི་ད་ག་མཚམས་བཞག་གི་ཡིན། ལགས་སོ་བཀའ་དྲིན་ཆེ་ཐུགས་རྗེ་གནང་ཞུ་ཡ་ཡིན།
ད་ལྟ་གོང་དུ་བཀའ་མོལ་ཞུས་དེ་རྒྱ་གར་ནང་བི་སྟ་ར་ཞེས་པའི་མཁའ་ལམ་འགྲུལ་སྐྱེལ་གྱི་གནམ་གྲུའི་ལ་དྭགས་གནམ་ཐང་གི་འགན་འཛིན་བློ་བཟང་སྙན་གྲགས་ལགས་རེད། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་ང་མཁའ་འགྲོ་གཡང་འཛོམས་ཡིན། ལེ་ཚན་རྗེས་མའི་ནང་ང་རང་ཚོ་བསྐྱར་དུ་མཇལ་ཡོང།
མཇུག་ཏུ་བོད་དང་རྒྱལ་སྤྱིའི་གནད་དོན་ཞེས་པའི་ལེ་ཚན་ནང། ཡོ་རོབ་རྒྱལ་ཁབ་ཨོ་སི་ཀྲི་ཡའི་ནང་བོད་མི་དྲུག་བརྒྱ་ཙམ་ཡོད་པ་རྣམས་ནས་བོད་དོན་ཞུ་གཏུག་གི་ཐབས་ཇུས་དང་ལས་འགུལ་སྤེལ་ཕྱོགས་ལྷག་པར་དུ་ཡོ་རོབ་སྤྱི་མཐུན་ངོས་ནས་ཀྱང་ཨ་མི་རི་ཀ་དང་གཅིག་མཐུན་གྱི་བོད་དོན་སྲིད་བྱུས་རྒྱབ་སྐྱོར་གྱི་ཁྲིམས་འཆར་ཞིག་བཏོན་རྒྱུའི་ཐད་ཞུ་གཏུག་ལས་འགུལ་སྤེལ་ཕྱོགས་སོགས་སྐོར་ཨོ་སི་ཀྲི་ཡའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཞོན་བསམ་འཕེལ་དོན་གྲུབ་ལགས་སུ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན།

Spain རེད་ད་ག་ནང་བཞིན། Austria གི་གྲོང་ཁྱེར Vienna གཙོས་པའི་གི France ནང་ལོགས་བཞུགས་པའི་གི་ས་གནས་བོད་མི་ཚོ་ལ་ཅིག་བོད་དོན་གི་བཀའ་མོལ་གནང་བ་མ་ཟད་ལྷག་པར་དུ Europe རྒྱལ་ཁབ་དེ་ཅིག་བོད་པའི་གི་རྩ་དོན་ལ་རྒྱབ་སྐྱོར་གི་གནང་མཁན་གི་རྒྱལ་ཁབ་གལ་ཆེ་ཞིག་ཆགས་ཀྱི་ཡོད་དུས་རང་བཞིན་གི་བོད་མི་སྒྲིག་འཛུགས་གི་བོད་དོན་ཞུ་སྐུལ་གི་ལས་གཞི་ཁག་མང་དག་ཅིག Europe རྒྱལ་ཁབ་འདི་ཚོའི་ནང་དེ་སྔ་སྤེལ་བ་ནང་བཞིན་ད་ལྟ་སྤེལ་དང་སྤེལ་མུས་ཡིན་པ་རེད། ཨ་ནི་ད་རིང་གི་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་འདིའི་ནང་ད་ལྟ་ཉེ་ལམ་ཡུ་རོབ་རྒྱལ་ཁབ་ཁག་ནང་ལོགས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གི་གཞུང་འབྲེལ་གྱི་འཚམས་གཟིགས་སྐོར་དང་འབྲེལ་བྱས་ཨ་ནི་ད་ལྟ་སྤྱི་ཡོངས་ནས་ཡུ་རོབ་རྒྱལ་ཁབ་རེ་ལྷག་པར་དུ་ད་ཨོ་སི་ཀྲི་ཡ་ནང་ལོགས་ལ་ཅིག Australia། གཞུང་མང་གཉིས་ཀྱིས་བོད་པའི་གྱི་གནད་དོན་ཐོག་ལ་རྒྱབ་སྐྱོར་གནང་ཕྱོགས་ཐད་གླེང་མོལ་ཞུ་ཡས་ཡིན་ཨ་ད་རིང་གི་ལེ་ཚན་འདིའི་ནང་ད་ལྟ Austria བོད་རིགས་ཚོགས་པའི་ཚོགས་གཞོན་བསམ་འཕེལ་དོན་གྲུབ་ལགས་གདན་འདྲེན་ཞུས་ཡོད་ཨ་ནི། གི་དྲི་བ་དང་པོ་དེ་འདི་ཆགས་བསྡད་ཀྱི་འདུག་བསམ་འཕེལ་ལགས་ད་ད་ད་ད་ཉེ་ལམ། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གཞི་རྩའི་གི་དེ་སྔ་ནས་ཅིག་སྲིད་སྐྱོང་གི་ལས་འགན་བཞེས་པའི་རྗེས་ལ་ཡུ་རོབ་ཀྱི་རྒྱལ་ཁབ་མང་པོ་ཅིག་ནང་ལོགས་ལ་སྐོར་སྐྱོད་ཕེབས་ཡོད་རེད་ད་རེས་ཀྱི་དུས་ཚོད་འདི་ཡང་གནད་འགག་ཅིག་ཆགས་ཡོང་དུས། ཐོག་མར་དེ་སྲིད་སྐྱོང་མཆོག་གི་མཛད་འཆར་ཁག་དེ་ཞིབ་ཕྲ་མ་འགྲོ་གོང་ལ། ད་ལྟ་ཨོ་སི་ཀྲི་ཡ་གྱི་རྒྱལ་ཁབ་དེ་ཆ་མཚོན་པ་ཡིན་ན། ཡུ་རོབ་སྤྱི་མཐུན་རྒྱལ་ཁབ་ནང་ལོགས་ནས་རྒྱལ་ཁབ་ཅིག་ཆགས་བསྡད་ཀྱི་ཡོད་རེད་ད། ཨོ་སི་ཀྲི་ཡ་ད་གསན་མཁན་རྣམ་པ་ཚོའི་ཆེད། ཀྱི་མཁྱེན་རྟོགས་ཆེད་དུ་ཨོ་སི་ཀྲི་ཡཱའི་རྒྱལ་ཁབ་འདི་ད་ཡུ་རོབ་དབུས་ཡུ་རོབ་ནང་ལོགས་ཆགས་པ་དང་ཁྱིམ་མཚེས་རྒྱལ་ཁབ་ཇར་མ་ནི་རེད་ད་ག་ནང་ཅེཀ་སྤྱི་མཐུན་རྒྱལ་ཁབ་རེད་སི་ལོ་བྷི་ཀི་ཡཱ་རེད་ཧང་གྷི་རི་རེད་ཨ་ནི་ཡང་ཅིག་བྷི་ཡེ་ན་གྱི་ལྷོ་ཕྱོགས་ལ་ཨི་ཏི་ལི་བྱས་དེ་ནས་ཤར་ཕྱོགས་ལ་ནུབ་ཕྱོགས་ལ་སུའི་ཙི་ལན་ད་ཡོད་པའི་ཀྱི་རྒྱལ་ཁབ་ཅིག་ཆགས་ཡོང་གི་འདུག་ཨ་ནི་མི་འབོར་གྱི་བྱས་པ་ཡིན་ན་ཨོས་ཏྲི་ཡ་ནང་ལོགས་ལ་ཅིག་མི་འབོར་ས་ཡ་དགུ་ཙམ་ཅིག་ཡོད་པའི་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ད་མི་འབོར་ས་ཡ་དགུ་དེ་ནང་ལོགས་ནས་ཨ་ནི་ད་མི་ཉུང་བ་ཅིག་དེ་ད་བོད་མི་ཆགས་ཡོང་དུས་ཐོག་མ་དེ་ད་ལྟ་བསམ་འཕེལ་ལགས་ད་ད་ཕ་གི་བྷི་ཡ་ན་ལྷག་པར་དུ་ཨོས་ཏྲི་ཡ་ནང་གི་གྲོང་ཁྱེར་བྷི་ཡ་ན་ནང་ལོགས་བོད་མི་གནས་སྡོད་མང་པོ་ཞིག་བྱེད་ཀྱི་ཡོད་རེད།

ཉིས་སྟོང་གཉིས་ལོ་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཡང་དང་ང་ཚོའི་རྒྱལ་ས Graz ལབ་ཡ Steiermark དེ་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཐུན་མིན་དུས་འཁོར་དབང་ཆེན་གནང་ནས་འདིའི་སྐབས་སུ་ལ་ནི་བོད་པ་མང་པོ་ཅིག་དུས་འཁོར་དབང་ཆེན་ཞུ་གར་ཕེབས་ཨ་ནི་དེའི་རྗེས་ལ་ད་ལུང་པ་འདི་ནང་ལོགས་ལ་ཅིག་ཁྲིམས་དོན་དང་ལྡན་པའི་ཨ་ནི་སྐྱབས་བཅོལ་ཞུ་ཆོག་གི་དེ་འདྲའི་ཆ་རྐྱེན་ཅིག་ཡོད་པ་ཧ་གོ་ནས་ཨ་ནི་ཉིས་སྟོང་བཞི་ལོ་ནས་ཅིག་ནས་ནི་བོད་པ་སླེབས་ཡ་འགོ་བཙུགས་བཞག་ད་བོད་པ་མང་རུ་འགྲོ་ཡ་དེ་ཉིས་སྟོང་བཞི་ལོ་ནས་འགོ་བཙུགས་ཨ་ནི་ད་ལྟའི་ཆ་ལ།

ང་ཚོས་ཚོགས་པ་མང་པོ་ཞིག་བཙུགས་པ་ཡིན་ན་ཡང་དེ་ལ་འཐུས་ཤོར་འགྲོ་མི་ཡོང་ཚོགས་པ་རང་ལ་འཐུས་ཤོར་འགྲོ་མི་ཡོང་བསམ་ད་ལྟ་ད་ལྟའི་ཆ་ལ་ཚོགས་པ་བྱས་མེད་བོད་རིགས་ཚོགས་པ་གཅིག་པོ་དེ་འགན་འཁྱེར་ཡ་དང་ཚང་མ་བོད་རིགས་ཚོགས་པ་རང་གིས་བྱེད་ཀྱི་ཡོད་ནི་ཞུ་ཡ་ཡིན། དེ་ནས་ཨ་ད་སྐྱབས་བཅོལ་གྱི་གནས་བབ་དེ་རྒྱལ་ཁབ་གཞན་དང་མ་འདྲ་བ་ཅིག་ཨོ་སི་ཀྲི་ཡ་ལ་ག་རེ་ཡག་པོ་ལབ་ན་བོད་པ་ཡིན་ལབ་པ་ཙམ་གྱིས་བོད་པའི་གི་ང་ཚོའི་གི་ད་བོད་རིགས་ཚོགས་པའི་རྒྱབ་གཉེར་དེ་ཕུལ་བ་ཡིན་ན། Austria ལ་སྐྱབས་བཅོལ་མ་རག་བའི་དཀའ་ངལ་དེ་ད་ལྟའི་ཆ་ལ་ཁྱོན་ནས་ཡོང་མ་རེད། ད་ལྟ་ཁོང་ཚོ་བོད་པ་གཅིག་དུ་བ་ལ་སླེབས་ནས་ཞུ་གཅིག་མྱངས་རེད་ལ་ད་གཅིག་དཀའ་ངལ་ཞིག་འཕྲད་རེད་ལ་དེ Austria ལ་ཡོད་མ་རེད་བ། དེ་ལྟར་ལུང་པ་ཆུང་ཆུང་རེད་ཞུ་བ་དེ་ལུང་པ་ཆུང་ཆུང་ཨ་ཞི་བདེའི་ལུང་པ་གཅིག་རེད། འོ་དེ་རེད་ད་ལྟ་འོ་དེ་རེད་རོགས་གཅིག་ལའོ། ལའོ་ད་ད་ལྟ་བསམ་འཕེལ་ལགས་ཀྱིས་ང་ཚོའི་གི་ལེ་ཚན་དེ་ཡ་གཅིག་མདུན་ལ་མ་ཁྲིད་གོང་ལ་གཅིག། སྤྱི་བཏང་ནས་ཨོ་སི་ཀྲི་ཡའི་ནང་ལོགས་ཀྱི་ད་བོད་པའི་བོད་མི་གི་གྲངས་འབོར་གཙོས་པའི་གི་ས་གནས་མི་མང་གི་བདེ་སྡུག་རེ་ད་ཅིག་གནས་སྟངས་སྐོར་ངོ་སྤྲོད་གནང་སོང་ད་ད་བསམ་འཕེལ་ལགས་ཀྱི་ལན་དེའི་ནང་ལོགས་ལ་ཅིག་ད་ཨོ་སི་ཀྲི་ཡ་ལ་ཆ་མཚོན་པ་ཡིན་ན་བོད་མི་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ནས་ཅིག་སླེབས་ཡ་འགོ་བཙུགས་རྗེས་ད་ད་ལྟའི་ཆ་ལ་བོད་མི་གྲངས་ཀ་ཡིན་ནས་ཅིག་དྲུག་བརྒྱ་བཞི་ཅིག་ཡོད་པ་ཅིག་གསུངས་བསྡད་ཀྱི་འདུག་རྩ་བའི་ད་དྲུག་བརྒྱ་བཞི་ཅིག་རྒྱལ་ཁབ་གཞན་པ་དང་བསྡུར་བ་ཡིན་ན་ཧ་ལས་པའི་གི་ད་མི་འབོར

ལའོ། བསྟན་འཛིན་བདེ་སྐྱིད་ལགས་ཁྱོད་རང་གིས་གསུངས་པ་ད་ག་རང་རེད་ད་སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་དེ་ཅག་ཡང་མ་མ་ཕེབས་དུས་དངོས་གནས་སྔོན་མ་རྩེ་ཕྱིན་ན་ད་ལྟ་ཉམས་ཆག་དངོས་གནས་ཏེ་གཅིག་འགྲོ་ཞག་ར་ཚོར་བ་འདུག་རོ་ཨ་ཡིན་མོད་ད་འདི་ང་ཚོ་ཨེ་ས་གནས་ལ་སྡོད་དུས་ད་ཅི་ད་ངས་ཞུས་པ་ནང་བཞིན་རེད་ང་ཚོ་ཨོ་སི་ཀྲི་ཡ་ལ་མི་དྲུག་བརྒྱ་བཞི་དེ་ད་སྔོན་མ་ཉིས་སྟོང་བཞི་འདྲ་མི་ཉི་ཤུ་སུམ་ཅུར་ད་ལྟ་འགྲོ་ཅི་ན་མི་དྲུག་བརྒྱ་བཞི་ལོས་དེ་ད་དངོས་གནས་འདི་པར་ལ་ང་ཚོའི་དངོས་གནས་མཐོ་ཤོས་དེ་ཤོས་རེད་རེད་ཁ་ཅིག་མཐོ་ཤོས་དེ

ཅིག། ཅུང་ཙམ་ཅིག་ཕྱིན་པ་ངོས་འཛིན་གནང་གི་འདུག་འདི་མཉམ་དུ་ཁྱེད་རང་གིས་ད་ལྟ་ད་ཕ་གའི་ས་གནས་ལ་ཡང་ཅིག་ཨ་རི་ལྟ་བུ་དང། དབྱིན་ཡུལ་ལྟ་བུ་ཡུ་རོབ་ཀྱི་རྒྱལ་ཁབ་ཁག་ཅིག་དང་མི་འདྲ་བ་ཅིག་ཕ་གས་ལ་ཡང་སོ་སོའི་ཡུལ་སྐད་ད། Germany། སྐད་དེ་རྒྱབ་དགོས་དུས་ཡང་རང་བཞིན་གྱིས་ཅིག་བཀའ་མོལ་གནང་ཡ་ལ་དོ་ཕོག་ཅིག་དང་འབྲེལ་གཏུག་བྱེད་ཡ་ལ་དཀའ་ངལ་ཞིག་འཕྲད་ཀྱི་ཡོད་ས་རེད་ཨ་ནི། ད་ད་ལྟ་བྷི་ཏྲེག་གི་བཀའ་མོལ་གསུང་གནང་སོང་ཨ་ནི་ད་དབུས་བོད་མིའི་སྒྲིག་འཛུགས་ཀྱི་ཅིག་བྷི་ཏྲེག་ཞུས་པ་དེ་ད་ད་ད་དང་བླང་བོད་དོན་ཞུ་གཏུག་ལས་འགུལ་འདིའི་བརྒྱུད་བྱས་ཅིག་ད་ཕྱི་སྡོད་ལྷག་པར་དུ་ད་ཕྱི་རྒྱལ་རྒྱལ་ཁབ་ནང་བཞུགས་མཁན་གྱི་བོད་མི་གཞོན་སྐྱེས་རྣམས་ལ་ཅིག་བོད་དོན་ཆེད་ལས་འགུལ་གྱི་གོ་སྐབས་གསར་པ་བསྐྲུན་ཡས་ཀྱི་ད་ལས་གཞི་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ད་ཕ་གའི་ས་གནས་བྷི་ཡ་ན་ནང་ལོགས་ལ་ཅིག་བྷི་ཏྲེག་གི་ལས་གཞི་དེ།

མཉམ་ཞུགས་བྱས་དེ་ནས་ཚུར་ཕེབས་ནས་དུ་བ་ལ་ད་བི་ཀྲེག་གིས་ང་ཚོས་གི་མི་འབོར་ད་སྤུ་བོ་དེ་ཚོ་མཉམ་དུ་གྲོས་བསྡུར་བྱས་ཨ་ལས་མི་ཡི་སྐོང་ཚོགས་བྱས་དེ་འདྲས་གནང་རེད་ཨ་ནི་ད་ལོ་སྤྱི་ཟླ་བཅུ་གཅིག་ནང་ལ་ད་ཟླ་བ་གཅིག་ད་ཟླ་བ་གཅིག་སྔོན་ལ་ང་ཚོ་བོད་རིགས་ཚོགས་པ་མཉམ་དུ་ཨ་ནི་བི་ཀྲེག་ང་ཚོ Germany གི་ཨ་ད Frankfurt གི་ཨ་བྲག་གཡབ་རིན་པོ་ཆེ་གི་ཆོས་ཚོགས་ལ་ང་ཚོ་གི་བི་ཀྲེག་གི་ཟབ་སྦྱོང་གཅིག་གནང་སོང་ད་ཕྱི་དྲིལ་ལས་ཁུངས་བརྒྱུད་ནས་དེ་ནས་དེའི་སྐབས་སུ་ལ་ང་རང་ཚོར་བ་ཤུགས་ཆེན་པོ་ག་རེ་བྱུང་ཟེར་ན།

ཚོགས་གཙོ་དང་མཇལ་འཕྲད་བྱུང་ཞག་དེ་ནས་ཁོ་རང་གིས་ང་ཚོའི་གི་བཙན་བྱོལ་གཞུང་འདི་གཅིག་མཐོང་དུས་མོ་རང་འདི་ལ་ཡི་རང་སྐྱེས་ནས་རེད་བ། ཨ་ནི་མོ་རང་གིས་ཁ་ཚིག་ཁ་ཚིག་བྷི་ཡ་ན་གི་གྲོས་ཚོགས་ས་གནས་གྲོས་ཚོགས་ནང་ལ་མོ་རང་གིས་ག་རེ་གསུངས་སོང་ན། ད་ལྟའི་ཆ་ལ་བོད་ལ་དཀའ་ངལ་འཕྲད་བཞིན་པ་འདི་ལ་ཁོ་རང་ཚོས་གི་རྒྱབ་སྐྱོར་མཐའ་གཅིག་ཏུ་ཡོད་ཟེར་གི་ཡོད་པ་མ་ཚད་མ་འོངས་པ་ཡིན་ནའི་རྒྱབ་སྐྱོར་ག་རེ་ཞུ་དགོས་ནའི་ང་ཚོས་གི་ཚད་མཐོ་པོ་ངོས་ནས་རྒྱབ་སྐྱོར་ཞུ་གི་ཡིན་ལབ་འདི་འདྲའི་ད་གཏམ་བཟང་གཅིག་ད་ལྟ་ཐོན་ཚང་ཟེར་དེ་ང་ཚོའི་ས་གནས་གྲོས་ཚོགས་རེད། ཨ་ནི་ས་གནས་གྲོས་ས་གནས་གྲོས་ཚོགས་ད་ང་ཚོའི་དབུས་གྲོས་ཚོགས་ནང་ལོགས་ལ་ཡང་ཁོ་རང་ཚོའི་པར་ཏྲི་གི་མི་གཅིག་ཡོད་རེད། ཁོ་རང་ཡིན་སྤྱིར་བཏང་རྒྱ་གར་རེད་ཤག Yannick Shetty ལགས་ཞེས་རེད་ཨ་ནི་ཁོ་རང་ཡིན་ན་དཔེ་ད་ང་ཚོ། ད་ལྟ་སྤྱིར་བཏང་ང་ཚོ་བོད་རིགས་ཚོགས་པ་དང་ཐུག་ཡས་ཀྱི་གཅིག་ལས་རིམ་གཅིག་བསྒྲིགས་འདོད་ཡོད་ད་ལྟ་ལས་རིམ་དེ་ཏིས་གཅིག་ད་རིང་ཡོང་མ་སོང་ད་ད་རིང་ཉི་ཤུ་ཟེར་ཡིན་ཨ་ནི་ང་ཚོའི་ད། བོད་དབུས་གྲོས་ཚོགས་ལ་ང་ཚོས་གི་ད་བོད་དོན་སྔོན་མ་ཨོ་སི་ཀྲི་ཡ་ལ་བོད་དོན་རྒྱབ་སྐྱོར་ཚོགས་པ་ཅིག་ཡོད་འདུག་དེའི་གཞུག་ལ་ད་དགུ་བཅུའི་ནང་ལོགས་ལ་འདི་ནི་དེ་བརླག་བཞག་ད་ལྟ་ང་ཚོས་གི་ཨོ་དེ་བོད་དོན་བོད་དོན Tibet Support Group གི Parliament དེ་ང་ཚོས་གི་ཡང་དེ་འགོ་ནས་ཅིག་ང་ཚོས་གི་དེ་འགོ་བཙུགས་ཐུབ་ན་ལབ་ནས་ད་ང་ཚོ་ལ་ཁོ་རང་ལ་རེ་བ་ཆེ་ཤོས་དེ་ཡིན་ན་ཁོ་རང་ངོས་ནས་དཔེ་ད་དེ་ལ་ཁོ་རང་ངོས་ནས་ཤུགས་ག་ཚོད་རྒྱག་ཐུབ་ཐུབ་རྒྱག་གི་ཡིན་ལབ་དེ་འདྲ་ཅིག་གསུངས་སོང་ལགས་འོང་ད་ལྟའི་ཆ་ལ། ལགས་ཨོ་ད་ད་ལྟ་བསམ་འཕེལ་ལགས་ཀྱི་གསུང་ཡས་འདི་ད་ལྟ་ཉེ་ཆར་ཕྱི་ཟླ་བཅུ་གཅིག་ཚེས་ཉི་ཤུ་བརྒྱད་ཉིན Austria གྲོང་ཁྱེར Vienna གྲོང་སྡེ་ལྷན་ཚོགས་ཀྱི་འཐུས་མི་ལྕམ Dolores Bakos ད་ལྟ་ཁོ་རང་གི་ད་ལྟ་ཚོགས་པ་འདི Neos ཞེས་པ་འདི་ཆགས་བསྡད་ཀྱི་འདུག་ཁོ་རང་གི་འགན་ཁུར་འཁྱེར་བའི་འོག་ལ་ཅིག་རྒྱ་ནག་གཞུང་གིས་ད་ལྟ་བོད་ནང་ལོགས་བོད་མི་ཚོ་གི་འགྲོ་བ་མིའི་ཐོབ་ཐང་མེད་པ་བཟོས་ཡས་རེད་ད་ག་ནང་བཞིན་བོད་མིའི་ངོ་བོ་རྩ་བརླག་གཏོང་ཡས་ཀྱི་དམིགས་འབེན་གྱི་ངོས་འཛིན་བྱས་བཞིན་པ་ད་ལྟ་གཏན་འཇགས་སློབ་གྲྭ་དང Colonial Boarding School ཞེས་རེད་པ་འདི་ཚོ་ཁག་བཙུགས་པར་སྐྱོན་བརྗོད་ཀྱི་གྲོས་ཆོད་ཅིག་བསྣམས་ཕེབས་ཡོད་རེད་ད་ག་ནང་བཞིན་བསྣམས་ཕེབས་པ་གཞིར་བཟུང Vienna གྲོང་སྡེ་ལྷན་ཚོགས་ཀྱི་སྤྱི་མོས་ཐོག་ནས་འདི་ལ་རྒྱབ་སྐྱོར་གནང་བའི་གནས་ཚུལ་དེ་ངོ་སྤྲོད་གནང་སོང་ཨ་ནི་ད་ལྟ་བསམ་འཕེལ་ལགས་ངས་ཀྱི་དྲི་བ་དེ་འདི་ཆགས་འདུག་ད་ད་ལྟ Dolores Bakos ཡིན་ན་ད་ལྟ་ཁྱེད་རང་གི་གསུང་ཡག་བྱས་པ་ཡིན་ན་ཁོང་ལོ་སུམ་ཅུ་རེད་གསུང་གི་འདུག་ཁོང་ལོ་སུམ་ཅུ་ཞུས་དུས་ད་ཅིག་ཧ་ལས་པའི་གི་ལོ་ན་ཆུང་ཆུང་ཅིག་ཆགས་ཡོང་དུས་ཁོ་རང་གིས་བོད་པའི་གི་གནད་དོན་ལ་དེ་འདྲས་གི་ཐུགས་སྣང་བྱེད་ཡས་དང་རྒྱབ་སྐྱོར་གནང་ཡས་འདི་ཁྱེད་རང་ད་གཙོས་པའི་གི་ཕ་གའི་ས་གནས་བི་ཡ་ན་ལ་བཞུགས་པའི་བོད་མི་ཚོས་གི་དེ་སྔ་ནས་ཞུ་གཏུགས་བྱས་པའི་གི་གྲུབ་འབྲས་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ན། ད་དེ། སྤྱིར་བཏང་ཨ་ནི་ཚང་མ་གིས་མཉམ་འདུས་ཀྱི་ནུས་པ་མཉམ་སྤུངས་ཡིན་ཙང་སྤྱིར་མོ་རང་ད་ལྟ་རྒྱ་གར་ལ་ཕེབས་རེད་པ་ཨ་ནི་ང་ཚོ་གི་དཔལ་ལྡན་སྲིད་སྐྱོང་མཆོག་དང་རེད་དཔལ་ལྡན་ཚོགས་གཙོ་མཆོག་ཨ་ནི་དེ་ནང་བཞིན་ང་ཚོས་འདི་བྱས་དེ་ནས་ང་ཚོས་ཨོ་སི་ཀྲི་ཡ་གི་ད V-TAG དང་ཚང་མ་གིས་ཤུགས་བརྒྱབ་ང་ཚོའི་ནུས་པ་མཉམ་སྤུངས་བྱས་ནས་དེ་གི་འདྲོད་དེ་གི་ད་ང་ཚོས་གི་གྲུབ་འབྲས་འགྲོ་གི་རེད་བསམ་གི་འདུག་དེ་མ་བྱས་པ་ཚང་མ་གིས་ངོས་ནས་ཕྱག་ཕྱག་སྦྲེལ་མཉམ་འབྲེལ་ངོས་ནས་ཕྱག་ལས་མ་གནང་བ་ཡིན་ན་གཅིག་གཅིག་པོ་གཅིག་གིས་ཤུགས་བརྒྱབ་ཡས་དེ་ཁག་པོ་རེད་པ།

རྒྱལ་རྒྱལ་ཡོངས་ནང་རྒྱལ་ཡོངས་གི་འདི་གི་ཨ་ནི་ཁོ་རང་ཚོའི་ངོས་ནས། འདི་བཅར་འདྲི་ཞིག་གནང་སོང་འདི། འདི་ཡག་པོ་ཞིག་བྱུང་ཟེར་འདི་བྱུང་བ་མ་ཟད་འདི་མདང་དགོང་མདང་དགོང་ཐོན་ཤག་པ་མདང་དགོང་ཐོན་ཤག་དཔེ་ཡག་པོ་བྱུང་ཟེར་ད་ཁོ་རང་ཚོའི་ངོས་ནས་དྲི་བ་གཙོ་བོ་གནང་ཡས་འདི། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་གི་ཡང་སྲིད་སྐོར་ལ་འདི་འདྲ་རང་དྲི་བ་སྤྱི་མོས་ཁོ་ཚོས་འདི་འདྲ་ཅིག་གནང་གི་འདུག་ར། དེ་ནས་ཡང། དེ་ནས་ཡང་ང་ཚོ་ཨོ་སི་ཀྲི་ཡ་རང་གི་ཚགས་པར་ཆེ་ཤོས་ཅིག་རེད Der Standard Der Standard ཀྱིས་ད་རངས་དྲི་བ། གཅིག་པ་གཅིག་པ་འགྲོ་བར་བྱ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་སྐོར་དང་འབྲེལ་ཨ་ནི་ད་ལྟའི་ཆ་ལ་ཨ་ནི། བཙན་བྱོལ་བོད་མིའི་སྒྲིག་འཛུགས་དང་ཨ་ནི་པེ་ཅིང་བར་ལོགས་ལ་འབྲེལ་བ་ཡོད་མེད་ལ་སོགས་པ་དེ་ཚོར་དྲི་བ་འདུག་ཟེར་རོ་ཞེས་མང་ཅིག་རོང་དེ་འདྲའི་དྲི་བ་ཅིག་ཁོང་རང་ཚོ་བཏང་གི་འདུག་རོ་ཨ་ནི་དེའི་གསུམ་པ་དེ་ཨ་ད Deutsche Welle ལས་ཅོར་ད་དེ་འཇར་མ་ནི་གི་གསར་ཁང་ཆེ་ཤོས་ཅིག་རེད་དོ་ཨ་ནི་ཁོ་རང་ཚོའི་ངོས་ནས་ཁོ་རང་ཚོའི་ངོས་ནས་ཡིན་ནའི་ཡང་དེ་འདྲའི་དྲི་བ་ཅིག་ད་སྤྱི་དམངས་ཀྱི་དྲི་བ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་དང་འབྲེལ་བ་རོ་ཨ།

བྷེ་ཇེན་ཧྥ་རན་སི་ནང་གཅིག་ལས་འཆར་ཁག་བསྐྱང་བཞིན་པའི་སྐབས་སུ་ད་ལྟ་ཨ་མི་རི་ཀའི་གི་ཕྱི་སྲིད་ལས་དོན་ཚོགས་ཆུང་ད་དབྱིན་སྐད་ཐོག་ནས་ཞུས་པ་ཡིན་ན Foreign Affairs ནས་ད་ལྟ་ཨ་མི་རི་ཀའི་ནང་ལོགས་ལ་གཅིག་བོད་རྒྱ་དཀའ་རྙོག་སེལ་རྒྱུའི་གི་ཁྲིམས་འཆར་གསར་པ་ཅིག་ཡོད་རེད་དེ་ལ་གཅིག་སྤྱི་མོས་གི་རྒྱབ་སྐྱོར་གནང་བྱས་ད་ད་ལྟའི་ཆ་ལ་གལ་སྲིད་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་གི་འཐུས་མི་ཚོས་རྒྱབ་སྐྱོར་གནང་པའི་རྗེས་ལ་ཨ་མི་རི་ཀའི་སྲིད་འཛིན་གི་དེའི། ཁྲིམས་འཆར་དེ་ལ་མཚན་རྟགས་བསྐྱོན་ན་འདི་དངོས་སུ་ཁྲིམས་སུ་གཏན་འབེབས་བྱུང་གོ་རེད། ཨ་ནི་དེའི་མཉམ་དུ་ད་དེ་སྔ་ཡིན་ན་ཨ་མི་རི་ཀ། ད་ཧ་ལམ་འཛམ་བུ་གླིང་ནང་ལོགས་ནས་རྒྱལ་ཁབ་གཅིག་མ་གཏོགས། ཆགས་བསྡད་ཀྱི་འདུག་ད་ལྟ་ཨ་མི་རི་ཀའི་གི་གཞུང་གི་ངོས་ནས། དེ་སྔ་བོད་དོན་སྲིད་ཇུས་དང་རྒྱབ་སྐྱོར་གྱི་ཁྲིམས་འཆར་རེད་དེའི་རྗེས་ལ་ཅིག་བོད་ནང་ཕར་འགྲོ་ཚུར་འོང་གི་ཁྲིམས་འཆར་གཉིས་དངོས་སུ་གཏན་འབེབས་བྱུང་ཡོད་རེད། དེ་འབྲེལ་གྱི་ཁྲིམས་འཆར་ཅིག་ད་ཡུ་རོབ་ནང་ལོགས་ལ་ཅིག། འབྱུང་ཐུབ་ཡས་ཀྱི་ཆེད་དུ་བོད་མིའི་སྒྲིག་འཛུགས། གཙོས་པའི་ཀྱི། བོད་དོན་རྒྱབ་སྐྱོར་ཚོགས་པ་རེད་ཨ་ནི་རྣམ་པ་ཚོ་གིས་ཞུ་གཏུག་མང་པོ་ཅིག་གནང་བསྡད་གོ་རེད། ཡུ་རོབ་ནང་ལོགས་ལ་ཅིག་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་དེ་འདྲས་ཅིག་ཡོང་ཐུབ་ཡས་ཀྱི་རེ་བ་ག་ཚོད་གཟིགས་ཀྱི་ཡོད་ན།
འོ་ལགས་སོ། ང་རང་ངོས་ནས་དེ་རེ་བ་རེ་བ་ཡོད་རེད་བསམ་གྱི་འདུག་གང་ཞིག་ན་ན་ད་ལྟའི་དུས་ཚོད་ལ་ཡུ་རོབ་མཐུན་ཚོགས་ཀྱིས་རྒྱ་ནག་ལ་ལྟ་ཕྱོགས་དེ་འགྱུར་བ་ཤུགས་ཆེན་པོ་འགྲོ་ཡོད་རེད་སྔར་དང་མི་འདྲ་བར། ད་ཚོང་འབྲེལ་ཡིན་ནའི་འདྲ་ད་རྒྱ་ནག་ལ་ཡིད་ཆེས་ད་ཡིད་ཆེས་མང་པོ་ཞིག་ཡིད་ཆེས་བརླག་ཡོད་རེད་ད། དེའི་ཕྱིས་སུ་ང་ཚོས་ཀྱིས་ད་དུས་ད་སྐབས་ལ་ང་ཚོས་ངོས་ནས་ཏག་ཏག་ཞིག་བྱེད་ཐུབ་ན།

ལའོ། ད་ད་ལྟ་ང་ཚོ་འདི་བཀའ་མོལ་ཞུ་བའི་སྐབས་སུ་ད་ལྟ་སྤྱི་ཟླ་བཅུ་གཉིས་ཀྱི་ཚེས་ལྔ་ཉིན Sweden གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པས་ཀྱིས་ད་ཅིག་བོད་དོན་གྲོས་ཆོད་གསུམ་ཅིག་འདི་འདྲ་འདོན་སྤེལ་གནང་ཡོད་རེད་འདིའི་ནང་ལོགས་ལ་ཅིག་ད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་ཡང་སྲིད་ཀྱི་གནད་དོན Sweden གཞུང་ནས་ཅིག་རྒྱ་ནག་གཞུང་དང་ལྷན་དུ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྐོར་གླེང་དགོས་པ་དང་ད་ག་ནང་བཞིན་ཅིག་མི་སེར་སྤེལ་ཡུལ

Tibet Lobby Days ཅེས་དེ་འདྲས་བོད་དོན་ཞུ་གཏུག་གི་ཉིན་མོ་ཟེར་བྱས་ལོ་ལྟར་རེ་བཞིན་གོ་སྒྲིག་ཞུ་གོ་རེད་འདིའི་སྐབས་སུ་ཅིག་ཨ་མི་རི་ཀའི་གི་གྲོས་ཚོགས་འཐུས་མི་ད་མང་པོ་ཅིག་མཉམ་དུ་ས་གནས་མངའ་སྡེ་སོ་སོའི་གི་བོད་མི་ཚོ་དེ་ཡ Washington ལ་ཕེབས་བྱས་ཅིག་བོད་པའི་གི་གནད་དོན་ལ་རྒྱབ་སྐྱོར་གནང་རོགས་བྱས་ཞུ་སྐུལ་དང་གནས་ཚུལ་གོ་རྟོགས་སྤེལ་གི་ལས་འགུལ་ཞིག་སྤེལ་གོ་རེད་ད་ལྟ་ཕ་གའི་ས་གནས་ལ་ཅིག་ཡང་རྣམ་པ་ཚོས་གི་ལོ་ལྟར་རེ་བཞིན་བོད་དོན་ཞུ་སྐུལ་གི་ལས་འགུལ་དེ་འདྲས་སྤེལ་གནང་གི་ཡོད་ན་འདིའི་ད་ལྟ་བར་དུ།

ལའང་འོ་ད་ད་ལྟ་བསམ་འཕེལ་ལགས་ཀྱིས་གསུང་ཡ་འདི་བྱས་པ་ཡིན་ན་ད་ལྟ Tibet Support Group བོད་དོན་རྒྱབ་སྐྱོར་ཚོགས་པ་འདིའི་ནང་ལོགས་ལ Austria གི་ཅིག་ཆབ་སྲིད་ཚོགས་པ་དབྱེ་མེད་ཀྱི་འཐུས་མི་ཡོད་པའི་གི་ཚོགས་པ་ཅིག་ཆགས་འདི་སྐོར་ལ། ལའང་འོ་ད་ལའང་འོ་ད་འདིའི་ཞོར་དེ་ལ་འདི་ཅིག་དྲི་བ་ཅིག་དྲིས་ན་བསམ་སོང་ག་རེ་ད་ད V-TAG ད་ཅིག་བོད་མིའི་སྒྲིག་འཛུགས་ཀྱིས་ཅིག་དང་བླངས་བོད་དོན་ཞུ་གཏུག་གི་ལས་འགུལ། ད་ཅིག་ཕྱི་སྡོད་བོད་མི་ཚོ་ལ་དམིགས་པའི་གི་པའི་པའི་གི་གོ་སྐབས་ཅིག་བཟོས་ཡོད་རེད་དེའི་ནང་ལོགས་ལ་རྣམ་པ་ཚོ་ད་ལྟ་འགོ་བཙུགས་ཚར་བ་རེད་ཨ་ནི་ཡང་མ་འོངས་པར་ལས་འཆར་ག་རེ་ག་རེ་གནང་རྒྱུ་ཡོད་ན་འདི་ང་ཚོ་ངོ་སྤྲོད་ཞིག་གནང་དང། ད་ལྟ་འདི་ལས་འཆར་འདི་ད་ལྟ་ཁོ་རང་ཚོ་གནང་བཞིན་པ་འདི་ད་ངས་ཀྱི་གོང་དུ་ཞུས་པ་ནང་བཞིན་དེ་རེད་ད། Mister Shetty ད་ཨ་ནི། Marcos Cross མཉམ་དུ་འབྲེལ་བ་བྱུང་ནས་བོད་དོན་ཞུ་གཏུག་སླེབས་པ་ད་ལྟ་དང་པོ་དེ་ལ་ཁོང་ཚོའི་ཡང་དག་འདི Colonial Boarding School སྐོར་ལ་ཁོ་རང་ཚོ་གི་གྲོས་ཆོད་དེ་ཡང་དག་ས་གནས་མཐུན་ཚོགས་ལ་སྟོན་ཐུབ་ཡོད་རེད་དེ་ཁོ་རང་ཚོ་ད་ལྟ་འདི་མཁྱེན་གྱི་འདུག་པ་ངས་ཀྱི་ད་ལྟ་གཉིས་བ་དེ་ལ་ཁོ་རང་ཚོ་གི་ད་ལྟ་བོད་ཀྱི་ཆུ་དེ་འཛམ་བུ་གླིང་ལ་གལ་གལ་ཆེན་ག་ཙམ་ཆགས་ཀྱི་ཡོད་མེད་དེ་སྐོར་ལ་ཁོ་རང་ཚོ་ཡང་ད་ལྟ་ཡང་གཅིག་གནང་འདོད་ཡོད་ས་རེད་ལབ་ནས་ཞུ་ཡ་ཡིན་ད་ལྟ་ལགས། ཆ་ལ་ཁོ་རང་ཚོ་ཁོ་རང་ཚོ་ཁོ་རང་ཚོ་བང་རིམ་བང་རིམ་བང་རིམ་གྱི་ཁོ་རང་ཚོ

ལ་སོགས་ཐོས་ཆོས་ལ་ལྟ་ངས་ག་རེ་ཞུ་ང་ཚོ་ནམ་རྒྱུན་འདི་ཆབ་སྲིད་མི་སྣ་ཐུག་པ་འགྲོ་བའི་སྐབས་སུ་ང་ཚོ་ག་དུས་ནས་ཞུ་ཡོད་ང་ཚོ་འདི་ལ་བོད་པ་དྲུག་བརྒྱ་ཞིག་ཡོད། ཨོ་སི་ཀྲི་ཡའི་ནང་ལོགས་ད་ལྟ་དཀའ་ངལ་ཆེ་ཤོས་དེ་ག་རེ་ལབ་ན་ང་ཚོ་གི health health ནང་ལོགས་ལ health worker ལ་ཡོད་ལ་ད་འཕྲོད་བསྟེན་སྨན་ཞབས་པ་ལའང་འཕྲོད་བསྟེན་སྨན་ཞབས་པ་དང་དེ་འདྲའི་དཀའ་ངལ་ཞེ་པོ་ཅིག་ཡོད་ཨ་ནི་ང་ཚོ་བོད་པ་བརྒྱ་ཆ་བདུན་ཅུ་དོན་ལྔ་དེ་ཨོ་སི་ཀྲི་ཡ་ལ་ད་ལྟ་ད་མི་མང་ཉུང་ལ་མ་ལྟོས་བོད་པ་བརྒྱ་ཆ་བདུན་ཅུ་དོན་ལྔ་འདི་ད་ལྟ་འཕྲོད་བསྟེན་གྱི་ཁྱབ་ཁོངས་བར་ལ་ཕྱག་ལས་གནང་མཁན་རྐྱང་རྐྱང་ཅིག་ཡིན་ཡིན་ལབ་ནས་ང་ཚོའི་ཁོ་རང་ཚོ་ལ་འདི་འདྲ་ཞུ་གི་ང་ཚོས Austria སླེབས་པའི་སྐབས་སུ་ཡིན་ན་བོད་པ་ཚོ་གི Austria གི་དཀའ་ངལ་ག་རེ་འདུག་འདི་ནང་ལོགས་ལ་ང་ཚོའི་ངོས་ནས་ད་མཉམ་ཞུགས་བྱེད་དགོས་གོ་སྐབས་ཅིག་ལེན་གྱི་ཡོད་ལབ་ནས་དེ་ཞུ་དུས་ཁོ་རང་ཚོ་ནས་དཔེ་དགའ་བོ་གནང་བ་དེ་ནི་བོད་པ་ལ་གཟིགས་ཕྱོགས་དེ་དཔེ་ལོགས་ག་འདྲ་བོ་ཞིག་གནང་གི་འདུག་པ་འོ་དེ་ཡིན་ལབ་ནས་ཞུ་ཡ་ཡིན། ལའོ་ཨ་ནི་རྣམ་པ་ཚོ་ང་ཚོ་དུས་ཚོད་རྐྱེན་པས་ལེ་ཚན་འདི་ད་ག་མཇུག་སྒྲིལ་ཞུ་གི་ཡིན་ཨ་ད་རིང་གི་ལེ་ཚན་འདིའི་ནང་ད་ད

དེ་ཡང་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་ཁག་ཅིག་གིས་ཨ་མི་རི་ཀའི་གཞུང་ལ་ཕུལ་བའི་ཕྱག་བྲིས་ནང་སྲིད་འཛིན་སྐུ་ཞབས་ཇཱོ་བྷེ་ཏན་གཞུང་གིས་འཆར་ལ་ཉེ་བའི་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ནང་འཚོག་རྒྱུའི་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐོག་ལ་རྒྱ་ནག་ཐོག་ལ་དུས་མཚམས་ཀྱི་བསྐྱར་ཞིབ་བྱེད་པའི་སྐབས་ངེས་པར་དུ་རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ཚབས་ཆེའི་རྩིས་མེད་རྡོག་རོལ་གཏོང་བའི་བྱ་སྤྱོད་སྡུག་ཏུ་བཏང་པའི་གནད་དོན་ངེས་པར་དུ་གླེང་སློང་གནང་དགོས་པའི་སྐོར་བཀོད་ཡོད་པ་རེད། ཕྱག་བྲིས་དེ་ནི་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་སྐུ་ཞབས་ཇེམ་མེག་གྷ་ཝན་མཆོག་གིས་སྣེ་ཁྲིད་པའི་ཆབ་སྲིད་ཚོགས་པ་གཉིས་པོའི་གྲོས་ཚོགས་འཐུས་མི་ཉི་ཤུ་ལྷག་ཐུན་མོང་གིས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས་ཨན་ཐོ་ནི་བྷི་ལན་ཀན་མཆོག་ལ་ཕུལ་བ་དེའི་ནང་དུ་ད་དུང། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ལ་བསྐྱར་ཞིབ་མཐའ་མ་དེ་གནང་པའི་རྗེས་བོད་ནང་གི་བོད་མི་ཚོའི་ཆབ་སྲིད་དང་དཔལ་འབྱོར་སྤྱི་ཚོགས་རིག་གཞུང་ཐོབ་ཐང་རྣམས་མངོན་གསལ་དོད་པའི་ཇེ་སྡུག་ཏུ་ཕྱིན་ཡོད་པ་དང། རྒྱ་ནག་གཞུང་གི་སྲིད་བྱུས་ནི་བོད་མིའི་ཆོས་ལུགས་དང་བོད་མིའི་སྐད་ཡིག་བོད་མིའི་འཚོ་བའི་གོམས་གཤིས་རྣམས་འཆར་གཞི་དང་གཞི་རྒྱ་ཆེན་པོའི་ཐོག་ནས་རྩ་མེད་བཟོ་ཐབས་བྱས་ཏེ་བོད་མི་ཚོའི་འཚོ་གནས་དང་བདེ་ཐབས་ལ་ཉེན་ཁ་ཆགས་ཡོད་ཅེས་གསུངས་ཡོད་པ་རེད།

ཨ་མདོའི་སྐད་གདངས་བཅས་ཀྱི་ཐོག་རྒྱང་སྲིང་ཞུ་བཞིན་པའི་ཉིན་རེའི་གསར་འགྱུར་དང་དཔྱད་གཏམ། ཆེད་རྩོམ་དང་དཔེ་དེབ་སྦྱར་ཀློག་དེ་བཞིན་ང་ཚོའི་གཏམ་གླེང་ཞལ་པར་གྱི་ལེ་ཚན་སོགས་ཉིན་རེ་བཞིན་བོད་དང་རྒྱ་གར་བལ་ཡུལ་དང་འབྲུག་བཅས་ཀྱི་ནང་རླུང་འཕྲིན་གྱི་བརྒྱུད་གསན་ཐུབ་ཀྱི་ཡོད་པ་མ་ཟད་ཡིག་ཐོག་གཟིགས་ཐུབ་པའི་ཆ་རྐྱེན་ཞིག་འདི་ག་རླུང་འཕྲིན་ཁང་ནས་ཕྱེ་སྤེལ་ཞུས་ཡོད། དེ་ནི་དེང་དུས་ཀྱི་འཕྲུལ་འཁོར་ཡར་རྒྱས་འགྲོ་བཞིན་པའི་འཛམ་གླིང་འདི་ན་མེད་དུ་མི་རུང་བའི་མཐུན་རྐྱེན་ཞིག་ཡིན་སྟབས་གསན་མཁན་རྣམ་པ་ཚོས་ང་ཚོའི་འཕྲིན་གཏོང་དྲ་གནས་བརྒྱུད་ལམ་གྱི་ཐོག་ནས་ཉིན་རེའི་གསར་འགྱུར་དང་ཆེད་གཏམ་ཁག་གསན་རྒྱུ་དང་ཡིག་ཐོག་གཟིགས་ཐུབ་པའི་རེ་བ་ཞུ་གི་ཡོད། དེའི་ཐད་ལེགས་སྤེལ་དགོངས་འཆར་རིགས་ཡོད་ཚེ་དགའ་བསུ་ཞུ་རྒྱུ་དང། ང་ཚོའི་འཕྲིན་གཏོང་དྲ་གནས་ཀྱི་ཁ་བྱང་ནི www. dot rfa. dot org ཡིན།

ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།